འདི VOA ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཡིན། འདི་གའི་སོ་ཡ་ལ་བོད་ཀྱི་གླུ་གར་རྒྱ་མཚོའི་ལས་རིམ་ནང་བོད་མིའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་དགུང་གྲངས་བརྒྱད་ཅུ་གྱ་ལྔ་ལ་ཕེབས་པའི་སྐུའི་འཁྲུངས་སྐར་དང་བསྟུན་ནས་ང་ཚོའི་གཞིས་བྱེས་གཉིས་སུ་གནས་པའི་བོད་མི་དང་རི་བོ་ཧི་མ་ལ་ཡའི་རི་རྒྱུད་དུ་གནས་པའི་མི་དམངས་ཚང་མར ྋགོང་ས་མཆོག་ལ་བསྟོད་གླུ་ཕུལ་བའི་བོད་གཞས་ཁ་ཤས་ཤིག་རླུང་འཕྲིན་བརྒྱུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། ལེ་ཚན་གོ་སྒྲིག་ཞུ་མཁན་ཆེ་ཤོག་བློ་བཟང་ཚུལ་ཁྲིམས་ཡིན། བསྟོད་པའི་གླུ་གཞས་དང་པོ་དེ་ང་ཡི་རྩ་བའི་བླ་མ་ཞེས་པ་གཞས་པ་རྟ་མགྲིན་གྱིས་རྩོམ་པ་དང་བཏང་བ་ཞིག་གི་རེད་གཞས་ཚིག་ནི་ང་ཡི་རྩ་བའི་བླ་མ་རྒྱལ་བ་བསྟན་འཛིན་རྒྱ་མཚོ་མཆོག་མི་ལོ་ལྔ་བཅུའི་རིང་ལ་བཙན་བྱོལ་སྐྱིད་པའི་ཕ་ཡུལ་ནས་གྱུར་རྒྱལ་བ་བསྟན་འཛིན་རྒྱ་མཚོ་མཆོག་ས་མཐར་ཡར་ནས་ལྷགས་སོ་འཛམ་གླིང་ཤར་ནུབ་གང་སར

བོད་ཀྱི་ཟློས་གར་ཚོགས་པའི་ཚོགས་མི་ཚོས་བཏང་བའི་བཀྲ་ཤིས་སྨོན་ལམ་ཞེས་པ་དེའི་གཞས་ཚིག་ནི་གངས་ཅན་བོད་ཀྱི་མགོན་སྐྱབས་སྐྱབས་མགོན་བསྟན་འཛིན་རྒྱ་མཚོ་དགུང་གྲངས་བདུན་བཅུ་བཞེས་པའི་བཀྲ་ཤིས་འཁྲུངས་སྐར་ཉིན་མོར་དགའ་བའི་གླུ་དབྱངས་ཕུལ་ཡོད་ཆོལ་གསུམ་བོད་མི་རྣམས་ཀྱིས་བརྩེ་བའི་སྲོག་ལྟར་གཅེས་པའི་རྒྱལ་བ་བསྟན་འཛིན་རྒྱ་མཚོ་སྐུ་ཚེ་ཞབས་པད་བསྐལ་བརྒྱར་བརྟན་པའི་སྨོན་ལམ་དུས་སུ་འགྲུབ་པར་ཤོག་ང་ཚོ་དགའ་བ་ལ་ང་ཚོ་སྐྱིད་པ་ལ་ཞེས་པ་དེ་གསན་རོགས་གནང།

བསྟན་འཛིན་གྱིས་བརྙན་པར་ཕྱོགས་སྒྲིག་ཞུས་པའི་ཏཱ་ལའི་བླ་མ་ཞེས་པའི་གཞས་ཚིག་ནི་ཏཱ་ལའི་བླ་མ་ངའི་སེམས་ཀྱི་འོད་ཟེར་གྱི་ཉི་མ་བསྟན་འཛིན་རྒྱ་མཚོ་བཀའ་དྲིན་ནམ་ཡང་དྲན་ཡོད་དུས་དེ་རིང་འདི་གར་འཛོམས་ནས་ཁྱོད་བོད་རིགས་སྤུན་ཟླ་སེམས་དང་ཁྱེད་ངའི་རྩ་བའི་བླ་མ་ཡིན།